ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས།
འོ་ཀུན་དགའ་ལགས་བཀྲ་ཤིས་བདེ་ལེགས། འོ་སངས་རྒྱས་ལགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ཨ་ནེ་ངེད་ཅག་རང་གི་ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་དང་རྩ་གཉིས་ནང་ལོགས་ཡར་ལོ་སྔོན་མ་དང་བསྡུར་བ་ཡིན་ན། ཨ་ནེ་དཔྱ་ཁྲལ་ལག་དེབ་ཀྱི་དཔྱ་དངུལ་སྤྲད་མཁན་དེ་རྦད་དེ་ཉུང་དུ་ཕྱིན་ཤག་ཟེར་གྱིས་གསུངས་འདུག་ཨ་ནེ་ཨོ་སི་ཀྲུ་ལི་ཡའི་ནང་ལོགས་ལ་བོད་མི་གནས་སྡོད་བྱེད་ས་ཀྱི་ས་གནས་ག་བ་ག་བ་ལས་ཉུང་དུ་ཕྱིན་འདུག་ཨ་ནེ་སྤྱི་ཡོངས་ཆ་ནས་བརྒྱ་ཆ་ལབ་ན་འདྲ་གྲངས་ཚད་དེ་ལོ་སྔོན་མ་དང་བསྡུར་བ་ཡིན་ན་ག་ཚོད་ཀྱིས་མར་ཆག་འདུག་དེའི་སྐོར་ལ་ཡ་ཨ་འགྲེལ་བརྗོད་ཅིག་གནང་རོགས་བྱེད་དང། ཨ་ནི་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཅིག་དེ་ནས་ཉི་ཤུ་རྩ་གཅིག་ནས་རྩ་གཉིས་བཅས་ལོ་གཅིག་གཉིས་བར་རུ་ལ་ཨ་ནི་གཅིག་གིས་ད་ས་གནས་ཁག་བཅུ་ཨོ་སྟྲེ་ལི་ཡ་ནང་ལོགས་ནས་ལག་དེབ་ལྗང་ཁུ་ཕུལ་བའི་གནས་ཚུལ་བྱུང་ཤག་ད་དེའི་ནང་ལོགས་ནས་ཉི་ཤུ་ནས་ཉི་ཤུ་རྩ་གཅིག་བར་རུ་ལ་ཕུལ་བའི་གི་གྲངས་ཀ་དེ་དང་ཉི་ཤུ་རྩ་གཅིག་ནས་རྩ་གཉིས་བར་རུ་ཕུལ་བའི་གྲངས་ཀ་ལས་ཡང་ཁྱད་པར་ཤུགས་ཆེན་པོ་ཞིག་ཕྱིན་ནས། ས་གནས་མང་ཆེ་ལ་ཉུང་ཕྱིན་ཤག་ཕུལ་མཁན་ས་གནས་ཁ་ཤས་ཤིག་རེ་ཟུང་ཅིག་མང་རུ་ཕྱིན་ཤག་ཞེས་ཞུ་ཡ་ཡིན། བྱེད་དུས་ཙམ་པ་ལ་ཡ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཅིག་བར་རུ་ལ Tasmania ནས་མི་ཉི་ཤུ་ཕུལ་ཤག་ཡིན་ནའི་དེའི་རྗེས་ཀྱི་ལོ་དེ་ལ་ཡ་མི་བཅུ་གཅིག་གིས་མ་ཕུལ་མི་འདུག་དེ་སུ་དེ་མི་དགུ་ཉུང་ཕྱིན་པ་རེད། ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཅིག་བར་རུ་ལ Nowra ནས་བཞི་བཅུ་ཞེ་བཞི་ཕུལ་ཤག་དེའི་རྗེས་ཀྱི་ལོ་དེ་ལ་ཡ་མི་བཞི་བཅུ་ཞེ་གསུམ་གྱིས་མ་ཕུལ་མི་འདུག་དེ་སུ་དེ་མི་གཅིག་ཉུང་ཕྱིན་པ་རེད།

Queensland ནང་ལོགས་ལ་མི་བརྒྱ་དང་ཉི་ཤུ་རྩ་གཅིག་གིས་ཕུལ་ཤག་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཅིག་དེའི་རྗེས་ཀྱི་ལོ་དེ་ལ་ཡང། མི་དགུ་བཅུ་གོ་གཉིས་ཀྱིས་ཕུལ་ཤག་མི་དགུ་ཉུང་ཕྱིན་པ་རེད Queensland Wagga Wagga མི་ཉི་ཤུ་རྩ་དགུ་གིས་ཕུལ་ཤག་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཅིག་བར་རུ་ལ་དེའི་རྗེས་ཀྱི་ལོ་དེ་ལ་ཡང་མི་ཉི་ཤུ་རྩ་དྲུག་གིས་ཕུལ་ཤག་དེ་སུ་དེ་མི་གསུམ་ཉུང་ཕྱིན་པ་རེད།

ཨ་ནི། སིད་ནི་ལ་ཡ་འདིའི་རྗེས་ཀྱི་ལོ་དེ་ལ་ཡ་ཨ་ནི་མི་ཉིས་བརྒྱ་བརྒྱད་ཅུ་གྱ་གསུམ་གྱིས་མ་ཤི་ཕུལ་མི་འདུག་བྱེད་དུས་ཙམ་པ་ལ་ཡ་སྤྱི་ཡོངས་ཀྱི་ཐོག་ནས་ཨ་མ་ཕུལ་མཁན་དེ་མང་རུ་ཕྱིན་ཕུལ་མཁན་དེ་ཉུང་རུ་ཕྱིན་པ་རེད། དམིགས་བསལ་ད་ལྟ་ས་གནས་ཉུང་ས་ཉུང་ས་ལ་ཞེ་དྲགས་དེ་གས་ཁྱད་པར་མི་འདུག་ཡིན་ནའི་ད་ས་གནས་བོད་པ་མང་ས་དེ་ད་མང་ཤོས་དེ། Victoria དང Sydney ཆགས་ཀྱི་ཡོད་རེད་འདི་གཉིས་གཉིས་ནང་ལོགས་ནས་ཕུལ་མཁན་དེ་བརྒྱ་ཆ་ལྔ་བཅུ་ལྷག་ཡག་ལྷག་ཡག་མར་ཉུང་ཕྱིན་ཤག་འོ་དེ་ཞུ་ཡས་ཡིན། ས་གནས་གཞན་པ་དེ་ནས་ད་རེ་ཟུང་རེ་ཟུང་འདྲ་པོ་རེད་ཤག། དེ་ནས་ལོ་སྔོན་མ་དང་བསྡུར་བ་ཡིན་ན་ཕྱི་ལོ་ཉིས་སྟོང་ཉེར་རྩ་གཅིག་དང་རྩ་གཉིས་ནང་ལོགས་ལ་དཔྱ་དངུལ་སྤྲད་མཁན་དེ་ཉུང་དུ་ཕྱིན་པའི་གི་གནད་དོན་དང་རྒྱུ་མཚན་འདྲ་པོ་དེ་ག་རེ་འདྲ་པོ་ཅིག་ཡིན་ས་རེད་དགོངས་ཀྱི་འདུག་ས་གནས་བོད་རིགས་མཐུན་ཚོགས་དང་ཡང་ན་རང་བདེན་ཚོགས་ཆུང་གིས་བསྡུ་རྒྱུ་ལྷག་བསྡད་པ་རེད་ད་བོད་མི་ཚོས་མ་སྤྲད་པ་རེད་ཡང་ན་གནད་དོན་དང་དཀའ་ངལ་གཞན་པ་འདྲ་པོ་ཞིག་ག་རེ་འདྲ་པོ་ཞིག་ཡོད་ས་རེད་དགོངས་ཀྱི་འདུག་དེའི་སྐོར་ལ་མྱུལ་ཞིབ་འདྲ་པོ་ཞིག་བྱེད་རྒྱུ་བྱུང་ཡོད་ན་མེད་ན། ད་ད་ལྟ་ཉུང་རུ་འགྲོ་ཡག་གི་རྒྱུ་མཚན་འདྲ་བོ་དེ་འཚོལ་གར་ཕྱིན་པ་ཡིན་ན་གནས་ཚུལ་མང་པོ་ཞིའུ་ཅིག་རེད་བསམ་གི་འདུག་ལགས་རེད་རེད་བཞག་རྒྱུ་མཚན་དང་པོ་དེ་ད་ག་རེ་མཁྱེན་དགོས་རེད་ཟེར་ན། དོན་གཅོད་ལས་ཁུངས་དེ་ལས་ཁུངས་གཅིག་རེད་ཨ་མ་དེ་ད་ལས་ཁུངས་གཅིག་ཡོད་པ་དེ་ནི་ད་ད་ཁན་པི་ར་ལ་མ་གཏོགས་ཡོད་མ་རེད་ལས་བྱེད་གཉིས་མ་གཏོགས་ཡོད་མ་རེད་ད་ལྟའི་ཆར་ལ་ཟེར་དུས་ཙམ་པ་ལ་ཡ་ས་གནས་ཁག་ལ་དེབ་ལྗང་ཁུ་གི་དཔྱ་དངུལ་བསྡུ་ཡས་ཀྱི་འགན་ཆ་ཚང་བོད་རིགས་མཐུན་ཚོགས་ཀྱིས་བཞེས་རྒྱུ་རེད་ད་རང་བདེན་ཚོགས་ཆུང་ཟེར་ཡས་དེ་འདྲ་ཡང་རྫོགས་ཐང་ད་ཨོ་སི་ཀྲི་ལི་ཡའི་ནང་ཡོད་ཡས་མ་རེད་ད་མ་འོངས་པ་བཟོས་ན་མ་གཏོགས་བྱེད་གི་དེ་ཡིན་དུས་ཙམ་པ་བོད་རིགས་མཐུན་ཚོགས་ཀྱི་ནང་ལོགས་ལ་ད་ཁོ་རང་ཚོ་གི་དཔལ་འབྱོར་གྱི་འགན་འཛིན་ཡིན་ནའི་རེད་ཡང་ན་བོད་རིགས་མཐུན་ཚོགས་རང་གི་སྤྱི་ཡོངས་ཐོག་ནས་འགན་བཞེས་ཀྱི་ཡོད་ནའི་རེད། གང་ཙམ་ནས་ཁོང་རྣམ་ཚོ་གིས་བསྡུ་གནང་གི་ཡོད་རེད་ཟེར་བ་དེ་གཅིག་མཁྱེན་པ་བྱས་ལ། ཨ་ནི། ད་མང། ཉུང་རུ་འགྲོ་དགོས་རྒྱུ་མཚན་ག་རེ་གསུངས་ཡོང་པའི་སྐབས་ལ་ཉུང་རུ་འགྲོ་དགོས་རྒྱུ་མཚན་གཅིག་དེ། ད་ལྟ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཅིག་འདི་འོས་བསྡུའི་སྐབས་ཀྱི་གནས་ཚུལ་ཡིན་དུས་ཙམ་པ་ད་འོས་ཤོག་བླུག་ཡ་ལ་ཡ་ཨ་ནི། ཆ་རྐྱེན་ཆ་ཚང་དེ་ཚང་དགོས་དུས་འདི་སྐབས་ལ་ཡ་མང་པོ་ཞེ་པོ་ཅིག་གིས་ཡར་བླུག་ཐུབ་པ་བྱུང་ཤག་བསམ་པ་ཅིག་འདུག། ག་རེ་རེད་ཟེར་ན་ད་ན་ཚ་གི་རྐྱེན་པས་རེད་ལབ་ན་ཉིས་སྟོང་ཉི་ཤུ་ཉི་ཤུ་རྩ་གཅིག་ན་ཚ་རེད་ཉི་ཤུ་རྩ་གཅིག་ནས་རྩ་གཉིས་དེའི་ན་ཚ་ནང་འགྲོ་བསྡད་ཡོད་དུས་ཙམ་པ་འདི་ཞེ་པོ་ཅིག་ཁྱད་པར་མ་བྱུང་བའི་བཟོ་ཞིག་འདུག་ག། དེ་བྱེད་དུས་ཙམ་པ་ལ་ཡ་འོས་བསྡུ་གི་གནས་སྟངས་སྐབས་ལ་ཡ་ཨ་ནི་མི་ཕོན་ཆེན་པོ་ཞེ་པོ་ཅིག་གིས་ད་འོས་ཤོག་གི་འོས་ཤོག་བླུག་ཡས་ཀྱི་ཆེད་དུ་ཨ་ནི་ཁོ་ཆ་རྐྱེན་ཚང་དགོས་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་དེབ་ལྗང་ཁུ་དངུལ་དེ་ཕུལ་ཡས་ལ་ཡ་ད་ཚ་ཚ་འུར་འུར་བྱེད་པའི་རྣམ་པ་ཞིག་རེད་བསམ་གྱི་འདུག་ང་ཕྱོགས་གཅིག་ནས་ཡག་པོ་ཞེ་དྲག་རེད། ཨ་ནི་དེའི་རྗེས་ལ་རྩ་གཅིག་ནས་རྩ་གཉིས་བར་དེ་ལ་ཡ་ཨ་ནི་ཕུལ་ཡས་ཉུང་རུ་ཕྱིན་པ་དེ་ད་ཁོ་འོས་བསྡུ་གང་ཡང་ཡོད་མ་རེད་ཡིན་གཅིག་མིན་གཅིག་མ་ཕུལ་བ་ཡིན་ན་ཁོ་ད་ལྟ་མ་ཕུལ་ནས་རྗེས་མ་ཕུལ་ནའི་འགྲིག་གི་ཡོད་པའི་གནས་སྟངས་ཅིག་ཡིན་དུས་མ་ཕུལ་ནས་བཞུགས་མེད་འགྲོ་བསམ་པ་གཅིག་རེད། གཉིས་པ་དེ་ལ་ཡ་ཨ་ནེ། སུས་འགན་མ་འཁྱེར་བ་རེད་པས་ཟེར་བཀའ་མོལ་དེ་ཞུས་པའི་སྐབས་ལ་ཡ། འགན་འདི། ཨང་དང་པོ་འདི་སུ་ལ་ཡོད་རེད་ལབ་ན་སོ་སོ་ལ་ཡོད་རེད། Australia། ནང་ལོགས་ལ་སྤྱི་ཡོངས་ཀྱི་ཐོག་ནས་ད་མི་འབོར་ཆེ་ཤོས་ཆགས་ས་དེ Victoria དང Sydney རེད་དེ་མིན་མང་ཆེ་ལ་ཡ་ད་བརྒྱ་ཡས་མས་དང་ཉིས་བརྒྱ་ཟིན་མ་ཟིན་ད་ཨ་ནི་བཅུ་ཉི་ཤུ་སུམ་ཅུ་དེ་འདྲས་ཀྱི་གྲངས་ཀ་རྐྱང་རྐྱང་ཅིག་རེད། ད་ས་ཆ་མི་ཉུང་ས་ནས་བསྡུ་ཡས་ལས་སླ་བ་ཡོད་པ་དེ་གསལ་པོ་ཞིག་ཅིག་རེད་ད་མི་མང་ས་ལ་བསྡུ་ཡས་ལས་ས་ཁག་ཁག་ཡོད་པ་དེ་ཡང་དཀའ་ངལ་ཅིག་རེད། ཡིན་པ་ཡིན་ནའི་ལས་ཨ་ནི་གནས་སྟངས་འདི་ག་རེ་བྱ་དགོས་རེད་ཟེར་ན་བོད་རིགས་མཐུན་ཚོགས་མེད་པ་བྱས་མི་གཅིག་གིས་པེ་ཤག་སྤྲད་འདོད་ཡོད་པ་ཡིན་ན་ཨ་ནི་དེ་བོད་རིགས་མཐུན་ཚོགས་མེད་པའི་རྒྱུ་མཚན་བསྟན་ནས་སྤྲད་མ་ཐུབ་པ་རེད་ལབ་ན་འགྲིག་གི་ཡོད་རེད་བ། བོད་རིགས་མཐུན་ཚོགས་ཡོད་སའི་ས་ཆ་མང་ཆེ་ལ་ཡང་ཨ་ནེ་དེབ་ལྗང་ཁུ་མང་པོ་དངུལ་སྤྲད་མ་ཐུབ་དུས་སྤྲད་མཁན་འདི་གིས་ཕར་སྤྲད་གར་མ་འགྲོ་བ་ཆགས་ཀྱི་རེད་མ་གཏོགས་གཅིག་གིས་བོད་རིགས་མཐུན་ཚོགས་ཀྱིས་མ་བསྡུས་པ་དེ་ཁྱོན་ནས་ཆགས་ཀྱི་མ་རེད། བོད་རིགས་མཐུན་ཚོགས་ཀྱིས་དེབ་ལྗང་གུའི་དངུལ་བསྡུ་གར་མ་ཡོང་ཡག་གི་གནས་སྟངས་དེ་འདྲ་བཟོ་ཡས་ཟིན་གྱི་མ་རེད་བ་དེ་ཡིན་དུས་ཙམ་པ་འདི་ཡག་གཙོ་བོ་འགན་འདི་སོ་སོ་རང་གིས་འཁྱེར་དགོས་ཡས་གལ་ཆེན་པོ་ཆགས་ཀྱི་རེད། མི་མི་རེ་ངོ་རེས་འགན་འཁྱེར་བ་ཡིན་ན་ཨ་ནེ་སྤྱི་པའི་ལས་དོན་ཤུགས་ཆེ་དུ་འགྲུབ་འགྲོ་གི་ཡོད་རེད། སྤྱི་པའི་ལས་དོན་འདི་བོད་རིགས་མཐུན་ཚོགས་འདྲ་པོ་ཅིག་རྩིས་སྤྲད་ནས་ལྟ་འདི་གི་བར་དུ་དལ་ཤག་བཏང་བྱས་བསྡུ་གོ་མཁས་པ་ཡིན་ན་མི་གཅིག་གཉིས་ཡིན་གྱི་རེད་འགན་འཁྱེར་མཁན་ག་ཚད་པོ་དང་དལ་བདེ་བོ་རེད་སུ་སུ་དལ་བདེ་བོ་རེད་ཁག་པོ་སུ་འདྲ་རེད་དེ་ཡིན་དུས་ཙམ་པ་ལ་ཡ་མི་རེ་ངོ་རེས་འགན་མ་འཁྱེར་བར་འགྲོ་གི་རེད་བསམ་པའི་གི་བསམ་ཚུལ་ཞིག་ཡོད་ད་འདི་ཉིས་སྟོང་ཉི་ཤུ་རྩ་གཅིག་ནས་རྩ་གཉིས་ཀྱི་གནས་སྟངས་དེ་འདི་ཡིན་དུས་ཙམ་པ་ཁ་སང་ངས་བི་ག་ལས་ཞུས་ཡོད་ཁོ་རང་ཚོ་ལ་ཡ། དྲན་གསོ་བཏང་གི་བཏང་གི་བྱེད་དགོས་ཡས་འདི་གལ་ཆེན་པོ་རེད་དེ་ཡིན་དུས་ཙམ་པ་ལ་ཡ་གཙོ་བོ་འདི་ཡ་ལ་འགྲོ་གི་ད་སྤྲད་ཟེར་ནས་རེད་གཙོ་བོ་འདི་འགན་འཁྱེར་མ་འཁྱེར་འདི་མི་རེ་ངོ་རེ་དེབ་ལྗང་གུ་ཡོད་མཁན་གྱིས་ཨ་ནི་དུས་ཚོད་བཏོན་བྱས་སྤྲོད་གར་འགྲོ་ཐུབ་ཡས་འདི་གལ་ཆེན་པོ་རེད་ཨ་ཁ་ཤས་ཡང་ད་སིད་ནི་འདྲ་བོ་ཡིན་སུ་ན་ཁ་ཤས་དེ་འདྲ་གསུང་གི་འདུག་ད་མི་མང་ཆེ་འདྲ་བོ་ཅིག་ལས་ཀ་གཉིས་གཉིས་བྱེད་སྡོད་མཁན་ཅིག་ཡིན་པ་ཡིན་དུས། གཟའ་སྤེན་པ་གཅིག་ནི་ཡ་བསྡུ་གི་ཡོད་དེ་ལ་ཡིན་ན་ཡང་སླེབས་མཁན་ཉུང་ཉུང་ཆགས་ཀྱི་འདུག་ག་རེ་ཟེར་ན་གཟའ་སྤེན་པ་ཡིན་ནའི་ལས་ཀར་འགྲོ་དེ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཙམ་པ་ལ་ཡ་གང་བཏང་ནས་ད་བོད་རིགས་འཛོམས་འཛོམས་ཏག་ཏག་སྐབས་ལ་འཛོམས་ཡས་ཅིག་ཡོང་བསྡད་ཀྱི་ཡོད་རེད་བ་དཔེར་ན་སྐུ་མདུན་འཁྲུངས་སྐར་ལ་འཛོམས་ཀྱི་ཡོད་རེད་རྒྱ་བོད་མི་གཅིག་གིས་ནོ་བེལ་ཞི་བདེ་གཟེངས་རྟགས་ལ་འཛོམས་ཀྱི་ཡོད་འཛོམས་ཡས་མང་པོ་ཡོད་པའི་སྐབས་དེ་ལ་ཨ་ནི་དེབ་ལྗང་གུ་མཉམ་དུ་འཁྱེར་བྱས་ཤོག་དང་ཞོར་ལ་མི་ངོ་དེ་གར་ཅིག་ཕུལ་བྱས་པ་ཡིན་ནའི་མ་འགྲིག་པ་གང་ཡང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ཙམ་པ་གཅིག་ཡོང་གི་ཐོག་ནས་སྒེར་གྱིས་འགན་མ་འཁྱེར་བའི་གནས་སྟངས་ཅིག་ཆགས་ཀྱི་རེད་དེ་ལ་ཡིན་ནའི་བོད་རིགས་མཐུན་ཚོགས་ངོས་ནས་ཨ་ནི་དེབ་ལྗང་གུ་མ་སྤྲོད་མཁན་གྱི་ཐོ་གཞུང་འདི་གའི་ཡོད་པ་ཡིན་ན་སོ་སོ་སོས་ཀྱིས་ཨ་ནི་སྐད་འཕྲིན་ཚོགས་པ་ཡོད་ནའི་རེད་གང་འདྲས་ཡིན་ནའི་རེད་ཕར་བརྡ་ལན་སྤྲད་སྤྲད་ཟླ་བ་གསུམ་གསུམ་ནང་ལོགས་ལ་ཟླ་བ་གཉིས་གཉིས་ནང་ལོགས་ལ་དྲན་གསོ་བཏང་གི་བཏང་གི་འགྲོ་ཡ་དེ་གལ་ཆེན་པོ་ཆགས་ཀྱི་རེད་བསམ་གྱི་འདུག། དེ་ནས་དཔྱ་དངུལ་དེ་ཏག་ཏག་ཅིག་སྤྲོད་ཐུབ་པ་ལ་ཐབས་ཤེས་དང་འབད་བརྩོན་འདྲ་བོ་ག་རེ་འདྲ་བོ་ཞིག་གནང་ཡ་ཡོད་རེད་དགོངས་ཀྱི་འདུག་ཨ་ནི་ཉེ་ཆར་ཨོ་གླིང་རྒྱལ་ཡོངས་བོད་རིགས་གཅིག་སྒྲིལ་ཚོགས་པ་གི་འགན་འཛིན་ལྷན་ཚོགས་ཐོག་ལ་ཡ་དེའི་སྐོར་ལ་གླེང་སློང་འདྲ་ཞིག་བྱུང་ཡོད་ན་མེད་ན་ཨ་ནི་སྐོར་དེ་ལ་སྐུ་ཚབ་དོན་གཅོད་མཉམ་ཞུགས་གནང་ཡོད་རེད་བ། ཟླ་འདིར་ང་ཚོ་རྒྱལ་ཡོངས། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུའི་སྐབས་ལ། གྲོས་གཞི་གྲོས་འཆར་གྱི་ནང་ལ་ད་གྲོས་ཆོད་བཞག་པའི་གི་ཕལ་ཆེར་ཨང་གི་བཞི་བ་དེ་ཡིན་པའི་ངས་དྲན་ཡས་བྱས་པ་ན་དེའི་ནང་ལོགས་ལ་ལག་དེབ་ལྗང་གུ་དང་ལག་དེབ་སྔོན་པོའི་སྒང་ལ་གནད་དོན་གླེང་ཡོད་རེད་དེ་ཤུགས་ཆེན་པོ་ཞེ་དྲགས་གླེང་ཡོད་རེད་དོན་གཅོད་ངོས་ནས། སྐུ་ངོ་གི་ཡིག་ཚང་ནས་ད་ད་ལྟ་ལྷ་དབང་ལགས་ཀྱིས་འགྲེལ་བཤད་བསྐྱོན་པ་དེ་སྐུ་ངོ་དོན་གཅོད་ངོས་ནས་དེ། བསྡུ་སྒྲུབ་བྱེད་དགོས་ཀྱི་དགོས་པ་རྒྱུ་མཚན་དང་གལ་ཆེན་པོ་ཡིན་པ་དེ་གསུངས་ཡོད་རེད་ང་སྤྱི་འཐུས་ཤིག་ཡིན་པའི་ཆ་ནས། སྔོན་མ་འོས་བསྡུའི་སྐབས་ནས་གཅིག་གཅིག་ད་ལྟ་ལས་འགུལ་ད་ཅིག་ག་སོགས་རེད་འདི་དང་གནས་ཚུལ་འབྲེལ་བའི་ཐོག་ནས་གཅིག་གཅིག་གི་རྣམ་པ་གཅིག་ད་ལྟ་དེབ་ལྗང་གུ་ཡོད་མེད་ཀྱི་གནས་སྟངས་གཅིག་གི་ཐོག་ནས་ད་འདི་ལ་ཡ་འགན་ག་འདྲས་འཁྱེར་གྱི་ཡིན་མེད་ཐོག་ནས་སྟོན་དགོས་པ་ཡིན་དུས། འདི་སྒང་ལ་ཤུགས་ཆེན་པོ་ཞུས་ཡོད་ས་གནས་ཀྱི་དེ་སྐབས་ཀྱི་ཚོགས་གཙོ་དང་རྒྱུན་ལས་ཁོ་རང་ཚོ་སྐུ་ཚབ་ཕེབས་མཁན་ཚང་མ་ནས་གཅིག་གིས་ཉི་ཤུ། ཟླ་གཅིག་གི་ལོ་ཡ། ཡིག་གསར་གཅིག་ནས་གསར་རྙིང་ལི་ཡ་བཅས་སྙན་མང་ལ་འགྲོ་སྐྱོད་དེ་ཚོ་ལ་བསྔགས་བརྗོད་དང་ཐུགས་རྗེ་ཆེ་ཞུས་བཞག་ཡོད། ཉུང་རུ་འགྲོ་སྐྱོད་དེ་ཚོ་ལི་ཡ་ཨ་ནེ་གཅིག་གི་འགན་འཕར་མ་གཅིག་ཡོད་པ་ལ་ངོས་འཛིན་ཞུས་པའི་ཐོག་ནས། ཨ་ནེ་ཕར་ཕྱིན་པའི་སྐབས་ལི་ཡ་ཨ་ནེ་ཡའི་ཟླ་བ་གསུམ་གསུམ་ནང་ཟླ་བ་གཉིས་གཉིས་ནང་ལི་ཡ་ཨ་ནེ་མ་མཐར་ཡིན་ནའི་གས་སུ་ཟ་འདོད་འདུག་འདི་སྐད་འདི་གཅིག་དྲན་གསོ་ཡང་སྐྱར་ཡང་སྐྱར་བྱེད་དགོས་ཡ་འདི་གལ་ཆེན་པོ་རེད་ཞུས་བཞག་ཡོད་མ་ཟད་པའི་གི། ད་འདི་ལ་ཐབས་ཡོད་རེད་ཐབས་ཤེས་ག་རེ་ཡོད་རེད་ཟེར་ན།

ས་བགོ་རྒྱབ་བྱས་ལ་ཡ། ས་བབ་ས་བབ་སོ་སོ་ལ་ཡ་ཡང་དེབ་ལྗང་གུ་འགན་འཁྱེར་མཁན་རེ་རེ་དམིགས་བཙུགས་བྱས་བྱས་ལ་ཡ་ཨ་ནི་ཁོ་ཐག་ཉེ་སར་དེ་འདྲ་ལ་ཡ་བཅར་ག་འགྲོ་ཡ་དེ་འདྲ་བཟོས་པ་ཡིན་ན་མ་འགྲིག་པ་གང་ཡང་ཡོད་མ་རེད། འོ་དེ་ཅིག་ཞུ་ཡ་ཡིན། ཨོ་ལགས་སོ་སྐུ་ངོ་ལགས་ཨ་ནི་ད་མཐའ་མ་དེ་ཨོ་སི་ཁྲུ་ལི་ཡ་ནང་ཡོད་པའི་བོད་མི་ནང་ལ་ཡ་ཨ་ནི་དཔྱ་ཁྲལ་ལག་དངུལ་སྐོར་ལ་ཡ། བསམ་ཚུལ་དང་འབོད་སྐུལ་ལབ་ན་འདྲ་དེ་གལ་ཆེ་ཆུང་སྐོར་ལ་མདོར་བསྡུས་ཅིག་གསུང་རོགས་བྱེད་ད།
ད་རྩ་བའི། དྭང་བླངས་དཔྱ་དངུལ་དེ་གལ་ཆེན་པོ་ག་ཚོད་ཅིག་ཡིན་མིན་ཨོ་སྟྲེ་ལི་ཡ་ནང་ཚུར་མ་ཡོང་སྔོན་ནས་བོད་པ་དེ་ཚོ་ཧ་གོ་གི་ཡོད་རེད། ཧ་མ་གོ་བ་ཡོད་མ་རེད། ག་རེ་ཟེར་ན། དམིགས་བསལ་གྱིས་ད་ལྟ། ད་ཅིག་གི་བཀའ་ཤག།

འདི་ཡོད་ཙང་ང་འདིར་སླེབས་ཐུབ་པ་རེད་སྤྱི་ཡོངས་ཀྱི་ཐོག་ནས་ད་མི་གཅིག་གིས་སོ་སོའི་ནང་མི་གི་སླེབས་སྟངས་མང་པོ་ཡོད་རེད་དེ་ལས་ཡིན་ནའི་ལ། གཞུང་འབྲེལ་གྱི་འགྲོ་སྟངས་འགྲོ་ལུགས་གཅིག་གི་ཐོག་ནས་དེབ་དེ་གལ་ཆེན་པོ་ཞེ་པོ་རྩིས་ཀྱི་ཡོད་རེད་ཨོ་སི་ཀྲི་ལི་ཡ་གཞུང་གིས་གལ་ཆེན་པོ་རྩིས་ཀྱི་ཡོད་རེད་སོ་སོས་གལ་ཆེན་པོ་རྩིས་དགོས་གལ་ཆེན་པོ་རེད་དེ། འགན་ཏག་ཏག་འཁྱེར་ཐུབ་པ་ཡིན་ན་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་གྱི་འགན་མང་པོ་གཅིག་དེ་ནས་འཁྱེར་ཐུབ་ཡ་གཅིག་རང་ཁ་རང་གསོ་གྱི་འགན་མང་པོ་ཅིག་དེ་ནས་འཁྱེར་ཐུབ་ཡ་ཡོད་རེད་ལ། ཆབ་སྲིད་ཀྱི་གནད་འགག་ཐོག་ནས་བཤད་པ་ཡིན་ནའི་དེ་བོད་པའི་གི་འཐབ་རྩོད་ཀྱི་འགན་འཁྱེར་བའི་གི་རྟགས་འདྲ་བོ་དེ་དེབ་ལྗང་ཁུ་དེ་རེད། དེ་ཡིན་དུས་ཙམ་པ་ལ་ཡ་དེ་གནད་འགག་ཆེན་པོ་ཞེ་པོ་ཅིག་ཡོད་རེད་བཟོ་མཁན་གཅིག་གི་དེའི་སྐབས་ལ་ཡ་བཟོས་པའི་སྐབས་ལ་བསམ་བློ་ཕུགས་རྒྱང་རིང་གསུམ་བཏང་ནས་བཟོས་པ་ནང་བཞིན་གི་ད་ལྟ་སོ་སོའི་ལག་པ་ལ་ཡོད་པའི་སྐབས་ལ་བསམ་བློ་ཕུགས་རྒྱང་རིང་གསུམ་བཏང་པའི་ཐོག་ནས་ཨ་ནེ་དེབ་ལྗང་ཁུ་དཔྱ་དངུལ་དེ་ཏག་ཏག་ཕུལ་དགོས་ཡ་སོ་སོའི་སྤུ་གུ། ལོ་དྲུག་ནས་ཡར་ཕུལ་བའི་ཡུལ་ཡིན་དུས་ཙམ་པ་ལ་ཡ་སྤུ་གུ་ལོ་ལྔ་ནས་སླེབས་ཀྱི་འདུག་ན་ཨ་ནི་ཕར་དེ་དུས་ནས་ཕར་སྙན་ཞུ་བརྒྱབ་བྱས་ཨ་ནི། ལོ་གཅིག་ཙམ་སྔོན་ནས་ཕར་སྙན་ཞུ་བརྒྱབ་བྱས་ལོ་དྲུག་ལོན་པའི་སྐབས་དེ་ལ་ཡང་ཨ་ནི་དེབ་ལྗང་ཁུ་དེ་ཚུར་རག་ཡ་ཡོད་པ་དེ་འདྲས་བཟོས་ཐུབ་པ་ཡིན་ན་དེ་ཚོ་ཚང་མ་ལོ་འགན་འཕར་མ་འདྲ་བོ་ཞིག་རེད། ད་དེ་ཚོ་ཚང་མ་ལོ་སོ་སོས་ཀྱི་སེམས་ཤུགས། ལ་རྒྱ། ཤ་ཚ། རེ་བ། འདི་འདྲས་ལ་གཞི་བཞག་ནས་བྱས་ན་མ་གཏོགས་ཅིག་གིས། ཁོ་ད་ག་སྤྱི་ཡོངས་ཐོག་ནས་ལས་འགན་ཙམ་ཞིག་ཡིན་བསམ་བྱས་བྱས་པ་ཡིན་ན་ཡང་ཁོ་ལས་འགན་མེད་པའི་རྣམ་པ་ཞིག་ཆགས་སྲིད་ཀྱི་རེད་ཉི་མ་གཅིག་དེ་ཡིན་དུས་ཙམ་པ་ལ་དེ་ཚོ་ཚང་མ་ལོ། བོད་པའི་གི་འཐབ་རྩོད་ཀྱི་འགན་ཅིག་ཡོད་པའི་རྣམ་པ་ཞིག་ཤུགས་ཆེན་པོ་མཚོན་དགོས་ཀྱི་ཡོད་དུས་ཙམ་པ་ལ་ཡ། དངོས་གནས་དྲང་ནས་འགན་ཅིག་ཡོད་བསམ་བྱས་ལ་ཡ་གནང་ཐུབ་པ་གནང་ཡ་དང་ཨ་ནི་འདི་ལ་ཡ། གཅིག་གིས་གཅིག་ལ་ཕར་ཚུར་ག་དུས་ཡིན་ནའི་ལས། གཅིག་གིས་འགན་འཁྱེར་ཡ་ལི་ཡ། ཕར་ཚུར་ལན་བྱེད་རེས་བྱེད་ཡ་དེ་གལ་ཆེན་པོ་ཞིག་འདྲ་རེད་ཤག། ཨ་ནེ་བོད་རིགས་མཐུན་ཚོགས་འདྲ་བོ་ལི་ཡ། དཔལ་འབྱོར་འདུ་འགོད་བྱེད་ཡ་དཀའ་ངལ་ཡོད་པ་ཡིན་ན། ཨ་ནེ། དཔལ་འབྱོར་འདི་འདུ་མཁན། ཨ་ནེ་འགན་འཁྱེར་མཁན་རྒྱུན་ལས་མང་དུ་བཏང་བཞག་ཡ་དེ་གནད་འགག་ཅིག་ཆགས་ཀྱི་རེད། ལགས་སོ་སྐུ་ངོ་ལགས་ཨ་ནེ་དཔྱ་ཁྲལ་ལག་དངུལ་སྐོར་ལི་ཡ་ད་ལྟའི་ཆ་ཨོ་སི་ཁྲུ་ལི་ཡ་ནང་ལ་གནས་སྟངས་དང་ཨ་ནེ། དེ་གལ་ཆེ་ཆུང་ག་འདྲ་ཆགས་ཡོད་མེད་སྐོར་ལ་ཡང་འགྲེལ་བཤད་ཞིབ་ཕྲ་གནང་བ་ཐུགས་རྗེ་ཆེ། ཁྱེད་རང་ཨོ་སི་ཊོ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།